ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ནི་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང། འགྲོ་སྟངས་ནས་ཀྱི་ཚོགས་ལ་ཚོགས་པ་རེད། དེ་ལས་རིམ་འདི་རང་གི་འཇིག་རྟེན་གྱི་འགྲོ་སྟངས་ལ་ཕན་ཐོགས་ཀྱི་ཡིན་པ་རེད། འདི་ནས་མི་མང Bible ནང་གི་འགྲོ་སྟངས་ཡ་ཉི་གའི་བོད་ན་མི་ལ་ཡི་གེ་བསྐུར་རོགས། གནང། ཡི་གེ་ཀ་ཀལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཨ་ས་གི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་བསྡད་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་གི་དུས་ཚོད་ལ Radio ནས་མི་མང་ཚང་མའི་གི་བར་ལ་གསན

ཡང་ད་དེ་རིང་གི་དེ་ལས་རིམ་ཚང་མ Radio ཉན་མཁན་གི་མི་མང་ཚང་མའི་གི་རེ་དེ་རེ་དྲུག་གི་ཨ་ས་གི་བ་ནི་མི་མང་ཚང་མའི་གི་བར་དུ་དུས་ཚོད་འདི་ལ་སླེབས་ཡོད་པ་རེད།

ཡང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་གཞི། ད་དེ་རིང་གི་འདིའི་ལས་རིམ་གྱི་གདོང་ནས་ང་ཡང་ཡབ། དཀྱིལ་མཆོག་ལ་སྨོན་ལམ་དང་པོ་གཅིག་ཞུ་གི་ཡིན་ནོ་གཞི། ཡབ་དཀོན་མཆོག་ལ་ཕྱག་འཚལ་ལོ། ཡབ་དཀོན་མཆོག་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཁྱོད་ཚོ་གི་ང་ལ་དེ་རིང་མི་མང་འདི་གི་ཐོག་ལ།

གྲོད་ཁོག་ཁུངས་ས་ལ་ཆུག་ནས་འགྲོ་བ་དང་མ་ཤི་བར་དུ་ཐལ་བ་ལ་ཟ་དགོས་པ་རེད་སྨྲས་ཏེ་མི་མང་ཚང་མའི་གི་བར་ལ་གསུང་དུ་ཡོད་པ་རེད། ད་མི་མང་ཚང་མ་དེ་ནི་དཀོན་མཆོག་གི་འདི་གི་སར་པ་ལ་འདི་གི་སྨྲས་དུ་ཡོད་པ་རེད་དེ་ནི་འདི་སྦྲུལ་འདི་ལ་དེ་ནི་ཟ་ན་ཁྱེད་རང་ཐལ་བ་ཟོ་མི་མང་ཚང་མས་གི་མཐོང་ན་ཁྱེད་རང་འཇིགས་གི་ཡིན། ཁྱེད་རང་འགྲོ་ན་རྐང་པ་རྐང་ལག་མེད་པ་བྱེད་དེ་ས་ལ་འགྲོ་དགོས་སྨྲས་ཏེ་ཁོ་གི་སྨོན་ལམ་དཀོན་མཆོག་གི་ཁོ་ལ་བཏང་བ་རེད་དེ་ནི་ཁོ་འདི་ཆ་ཁྱོ་རེད་སྨྲས་ཏེ་ཡབ་དཀོན་མཆོག་གི་གསུང་དུ་འདུག་བའི་བལ་ནང་ལ་ཡང་མི་མང་ཚང་མ་དེ་རིང་གི་ང་སྡིག་པའི་གི་ག་འདྲ་བྱེད་དེ་བྱུང་བ་མི་མང་ལ་སྡིག་པ་ཅི་དེ་འདྲ་ལས་བྱུང་བ་མ་ངེས་འདི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ང། གཏེར་བྱེད་ལ་ཕུལ་ནས་ང་དེ་རིང་ཡང་འདི་གའི་ལས་རིམ་འདི་གའི་ཐོག་ནས་མི་མང་ཚང་མ་ལ་དགུང་བསང་ཞུ་གི་ཡིན་ནོ་ཞེས་རེ་ཏིའོ་ཉན་མཁན་གྱི་མི་མང་དེ་ནི་དུས་ཚོད་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གའི་སན་དེས་དང་འགྲོ་སྟངས་སན་དེས་མ་ཡ་སན་དེས་ཁྱེར་ནས་ང་འོང་གི་ཡིན་ནོ་ཞེས་ཐུགས་རྗེ་ཆེ། ཨ་ས་གའི་བ་ནི་རེ་ཏིའོ་ཚོགས་པའི་གི་མི་མང་ཚང་མ་ལ་ཀུང་སང་ཞུ་གི་རེད་བཀྲ་ཤིས་བདེ་ལེགས།

རྣམ་པ་ཚོ་ད་དེ་རིང་གི་འདི་གའི་ལས་རིམ་ནས་ང་ཡང་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་གཅིག་ཁྱེར་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་དུ་ཡོད་པ་རེད་ཞེས། ད་དེ་རིང་གི་འདི་འགྲོ་སྟངས་དེ་ཡབ་ཡེ་ཤུ་གི་བཀའ་དེ་སྤྱོད་པའི་གི་སྐབས་ལ་བདུན་ཕྲག་གཅིག་གི་ནང་ལ་རང་གི་ཁྱིམ་ཚང་དང། ལས་དེ་ནས་ཡང་རང་གི་རོགས་པ་རང་གི།

སྨོན་ལམ་བརྒྱབ་ན་དེ་ལ་གི་དཔེ་མིན་ཚད་ཡག་པོ་འོང་གི་ཡོད་རེད་ཞེས་སྨྲས་ཏེ་ཁོ་ཚོས་གསུངས་གནང་དུ་འདུག་ད་དེ་དུས་འོ་རང་གི་འགྲོ་སྟངས་ཡག་པོ་ཞིག་བྱས་གོ་ན་དེ་ལ་ཡག་པོ་གཅིག་གང་ཡང་ཡོང་མ་རེད་ཞེས་མི་མང་ནས་ལྷན་རྒྱས་རྣམ་པ་ཚོ་ཁྱོད་རང་རྣམ་པས་གི་སེམས་འཇུག་རོགས་གནང་དེ་ལ་འགྲོ་སྟངས་ཅིག་བས་ཁོ་ཚོས་སྨྲ་ན་དེ་ལ་དཔེ་མིན་ཚད་ཡག་པོ་འོང་གི་ཡོད་དོ་ཞེས། ང་འདི་གའི་འགྲོ་སྟངས་གའི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་གི་འདི་ཞུ་གི་ཡིན་ནོ་ཞེས་རང་གི་ཅིག་ཧ་གོ་ལེ་མི་འགྲིག་གི་རེད་ད་འདི་གའི་སངས་རྒྱས་ཀྱི་འགྲོ་སྟངས་དང་སངས་རྒྱས་བཀའ་སྤྱོད་པའི་གའི་ཐོག་ལ་མི་མང་ཚང་མས་གི་ཁྱིམ་ནང་ཡར་ལ་འོ་རང་འགྲོ་གོ་གི་ཡོད་ཁོང་ཚོ་ཡར་ལ་རོགས་རམ་བྱས་གོ་གི་ཡོད་དེ་ནས་འདི་གའི་ལ་ཡི་རོགས་རམ་བྱས་གོ་ན་འདི་ལས་གའི་དཔེ་མིན་ཚད་ཡག་པོ་འོང་གི་ཡོད་ཞེས་སྨྲས་ཏེ་ཁོང་ཚོས་གསུང་གནང་བསྡད་ནོ་ད་དེ་རིང་གི་འདི་ལས་རིམ་ལ་ཁྱེད་ཚོ་མི་མང་ཚང་མས་གི།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།